རྒྱ་ནག་གི་འཁེལ་འཐག་ཚོང་ཟོག་མང་པོ་ཞིག་རྒྱ་གར་གྱི་འཁེལ་འཐག་ཚོང་ལས་ནང་སླེབས་པ་དང་ཡང་རྒྱ་གར་ཁོ་རང་ཚོའི་འཁེལ་འཐག་ཐོན་རྫས་ཀྱི་རིན་གོང་འཕར་བར་བརྟེན་ནས་རྒྱ་གར་གྱི་ཁེ་ལས་མང་པོ་ཞིག་སྒོ་རྒྱག་དགོས་བྱུང་ཡོད་པ་རེད་འདས་པའི་ལོ་བཞིའི་ནང་རྒྱ་གར་གྱིས་རྒྱ་ནག་ནས་མིས་བཟོས་འཁེལ་འཐག་ཐོན་རྫས་ནང་འདྲེན་བྱས་པ་དེ་བརྒྱ་ཆ་ལྔ་བཅུ་ཡན་འཕར་ཡོད་པ་རེད་རྒྱ་གར་གྲོས་ཚོགས་ཀྱི་འཐུས་མི་སན་ཇུ་ཨ་རོ་ར་ཡིས་དྲང་བདེན་མིན་པའི་རྒྱ་ནག་ནས་མིས་བཟོས་འཁེལ་འཐག་ཐོན་རྫས་རྒྱ་གར་ནང་སླེབས་པའི་གནད་དོན་ཐད་གསལ་སྟོན་གྱིས་འཕྲལ་མར་བྱ་སྤྱོད་སྤེལ་ནས་རྒྱལ་ནང་གི་འཁེལ་འཐག་ཁེ་ལས་སྲུང་སྐྱོབ་བྱེད་དགོས་པའི་ནན་བརྗོད་གནང་ཡོད་པ་རེད། མིང་གསལ་འདོན་བྱེད་འདོད་མེད་པའི་རྒྱ་གར་གྱི་ཚོང་ལས་མི་སྣ། ཞིག་ནས་འདི་ག་ཝི་ཨོ་ཨེ་ཨ་རིའི་རླུང་འཕྲིན་ཁང་ལ་བརྗོད་དོན་རྒྱུ་ཆའི་ནང་འདྲེན་དང་ལྷག་པར་དུ་རྒྱ་ནག་གི་རས་ཆའི་རྒྱུ་ཆ་ནང་འདྲེན་ཐད་སྔར་ནས་མིས་བཟོས་ཀྱི་རས་ཆའི་རྒྱུ་ཆའི་ཁྱབ་ཁོངས་ཐོག་དེ་སྔ་ནས་བློ་འཚབ་ཡོང་གི་ཡོད་པ་དང་དེ་ནི་རྒྱ་ནག་ནས་གཞི་རྒྱ་ཆེ་བའི་ཐོན་སྐྱེད་བྱེད་ཐུབ་ཀྱི་ཡོད་པས་རེད་ཞེས་དང། ད་དུང་ཁོང་ནས་རྒྱ་ནག་གི་རས་ཆ་དེ་དག་ཕྱིར་ཚོང་བྱེད་པའི་སྐབས་ཁྱོན་འབོར་ཆེན་པོ་སྟོན་ཐུབ་ཀྱི་ཡོད་པ་མ་ཟད་རས་ཆའི་རིན་གོང་ཡང་དམའ་པོ་བཟོས་ནས་ཕྱིར་ཚོང་བྱེད་ཀྱི་ཡོད་པས། དེས་རྒྱ་གར་གྱི་བཟོ་ལས་ལ་གཏོར་བཤིག་གཏོང་གི་ཡོད་པ་རེད་ཞེས་གསལ་སྟོན་གནང་ཡོད་པ་རེད། མ་གཞི་རྒྱ་གར་ནང་འཁེལ་འཐག་ཐོན་རྫས་ཀྱི་རིན་གོང་འདས་པའི་ལོ་བཞིའི་ནང་བརྒྱ་ཆ་བཞི་བཅུ་མར་ཆག་ཡོད་པ་རེད་ཡིན་ནའང་རྒྱ་ནག་ནས་དངོས་ཟོག་ནང་འདྲེན་བྱས་པ་དེ་བརྒྱ་ཆ་བརྒྱ་དང་བཞི་བཅུ་ཡར་འཕར་ཡོད་པ་རེད། དེས་རྒྱ་གར་ནང་གི་རས་ཀྱི་བཟོ་གྲྭ་དེ་དག་ནས་བློ་འཚབ་བྱེད་དགོས་པ་ཞིག་ཆགས་ཡོད་པ་མ་ཟད། དེས་རྒྱུན་རིང་གི་ཤུགས་རྐྱེན་ཐེབས་རྒྱུ་ཡིན་པའི་འགྲེལ་བརྗོད་གནང་གི་ཡོད་པ་རེད། མིས་བཟོས་ཀྱི་རས་ཆའི་རྒྱུ་ཆ་ནང་འདྲེན་འཕར་སྣོན་དང། དེ་བཞིན་ནང་ཁུལ་གྱི་རས་ཀྱི་རིན་གོང་འཕར་བར་བརྟེན་ནས། ས་གནས་ཀྱི་ཁེ་ལས་དཀའ་ངལ་ནང་ལྷུང་ནས། རྒྱ་གར་གྱི་བཟོ་སྐྲུན་ཚོང་ལས་པས་ཐོན་སྐྱེད་བརྒྱ་ཆ་བདུན་ཅུ་ཉུང་དུ་མ་གཏོང་ཐབས་མེད་བྱུང་བར་བརྟེན་དེས་ས་གནས་དང་ཕྱིར་འདྲེན་བཟོ་སྐྲུན་ཚོང་ལས་བཅས་ལ་ཤུགས་རྐྱེན་ཚབས་ཆེན་ཐེབས་ཡོད་པ་རེད། ཨར་ཀེ་འཁེལ་འཐག་གྱོན་ཆས་བཟོ་ལས་ལྷན་ཚོགས་ཀྱི་དྲུང་ཆེ་ཝེ་ཇེ་ནས་གསལ་སྟོན་གནང་དོན་ཉེ་བའི་ལོ་གསུམ་ནང་རྫས་འགྱུར་ཚི་སྣའི་སྲིང་སྐུད་རྒྱུ་ཆར་དཔྱ་ཁྲལ་བརྒྱ་ཆ་ཉི་ཤུ་འཕར་སྣོན་བྱས་ཡོད་ཀྱང་ཡིན་ནའང་ནང་འདྲེན་དེ་ལྡབ་བྱས་འཕར་ཡོད་པ་རེད་རྒྱ་ནག་ནི་མིས་བཟོས་ཚི་སྣ་ཐོན་སྐྱེད་བྱེད་མཁན་ཆེ་ཤོས་དེ་ཡིན་པ་དང་འཛམ་གླིང་ནང་རྒྱལ་ཁབ་མང་པོ་ཞིག་ནས་མིས་བཟོས་རས་མང་པོ་ཞིག་རྒྱ་ནག་ནས་ནང་འདྲེན་བྱེད་ཀྱི་ཡོད་པ་དང་འཛམ་གླིང་ནང་གི་རས་དང་འབྲེལ་བའི་དངོས་ཟོག་གི་རིན་གོང་དེ་རྒྱ་ནག་གིས་ཐག་གཅོད་བྱེད་ཀྱི་ཡོད་པ་རེད། ཁེ་ལས་ནང་གི་མིས་གསལ་སྟོན་བྱས་དོན་རྒྱ་གར་གྱི་ཁེ་ལས་ཀྱི་གྱོན་ཆས་བཟོ་རྒྱུའི་རྒྱུ་ཆ་རས་རྒྱ་ནག་ནས་ནང་འདྲེན་བྱས་པའི་རས་བེད་སྤྱོད་བཏང་བ་དེ་དག་བརྒྱ་ཆ་བཅུ་དང་བརྒྱ་ཆ་བཅོ་ལྔ་ཙམ་གྱིས་དམའ་བ་ཡོད་པ་རེད་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ནས་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞིའི་བར་གྱི་རྒྱ་གར་གྱི་སྲིང་བལ་ཐོན་སྐྱེད་དེ་ཚོད་རྩིས་བྱས་ན་ལོ་བཅོ་ལྔའི་ནང་ཚད་གཞི་དམའ་ཤོས་དེ་ཡིན་པ་དང། དེས་འབྱུང་འགྱུར་སྔར་ལས་མང་བའི་མིས་བཟོས་ཁྱད་རྟགས་ཐོན་རྫས་རྒྱ་ནག་ནས་རྒྱ་གར་གྱི་ཁྲོམ་རའི་ནང་སླེབས་རྒྱུར་ལམ་བཤངས་རྒྱག་རྒྱུ་ཡིན་པ་རེད།